ཐག་གཅོད་བརྟན་པོ་ཞིག་གནང་དགོས་པ་གལ་ཆེན་པོ་ཡིན། ཆུང་ལགས་ནི Relationships Australia New South Wales ནང་འགྲོ་བཞིན་པའི་ལས་གཞི Let's Talk ཞེས་པའི་ལས་བྱེད་པ་ཞིག་ཡིན་པ་དང། ལས་གཞི་དེའི་བརྒྱུད་ནང་མི་མཉམ་འཛོམས་ཐོག་དཔལ་འབྱོར་དང་འཚོ་བ་སྐྱེལ་སྟངས་སོགས་རྒྱུན་གཏན་ནང་མི་བར་ཐད་ཀར་གླེང་མི་ཐུབ་པའི་གནད་དོན་གླེང་གནང་གི་ཡོད་འདུག་ཁོང་མོའི་ལས་ཀའི་ཉམས་མྱོང་བརྒྱུད་ཕ་མ་ལོ་རྒན་པ་འགའ་ཤས་རང་ཉིད་ཀྱི་ནར་སོན་པའི་བུ་ཕྲུག་གིས་ཨུ་ཚུགས་བརྒྱབ་པར་བརྟེན་རང་ཉིད་ཀྱིས་གསོག་འཇོག་བྱས་པའི་དངུལ་བེད་སྤྱོད་གཏང་དགོས་པའི་གནས་སྟངས་མཐོང་ཡོད་འདུག་ཁོང་མོས་མུ་མཐུད་གསུངས་དོན། They probably are concerned about rocking the boat or harming the boat.
ཕ་མ་མང་ཆེ་བས་དེ་ལྟར་མ་བྱས་ན་ཕ་མ་བུ་ཕྲུག་བར་གྱི་འབྲེལ་བར་བརྡབ་གསིག་གཏང་གི་རེད་བསམ་པའི་སེམས་འཚབ་ཡོད་ཀྱང་རང་ཉིད་ཀྱི་དཔལ་འབྱོར་གྱི་བདེ་འཇགས་སྐོར་ཡང་བསམ་བློ་གཏང་དགོས་པ་ཡིན། ང་ཚོ་ཚང་མ་བྱམས་བརྩེ་ལྡན་པའི་ཕ་མ་ཞིག་བྱེད་འདོད་ཡོད་པ་ཤ་སྟག་རེད། འོན་ཀྱང་དངུལ་གྱི་གནད་དོན་ཐོག་ཐག་གཅོད་ལེགས་པོ་གནང་དགོས་པ་ཡིན། Drew Brown ལགས་ནི་དཔལ་འབྱོར་ལམ་སྟོན་པ་ཞིག་ཡིན་པ་དང་ཁོང་གིས་རྒན་ཡོལ་ཞུས་ཟིན་པའི་ཕ་མ་ཚོ་རང་ཉིད་ཀྱི་བུ་ཕྲུག་ལ་དངུལ་གཡར་ཚེ་རང་ཉིད་ཀྱི་རྒན་ཡོལ་སྐྱོབ་གསོར་འགྱུར་ལྡོག་འགྲོ་མིན་སྐོར་རྩད་གཅོད་གནང་དགོས་ཞེས་ཁོང་གིས་འགྲེལ་བརྗོད་གནང་དོན། So the government says a aged pensioner can གཞུང་གི་རྒན་ཡོལ་སྐྱོབ་གསོ་འཐོབ་པར་ཁྱེད་ཀྱིས་ལོ་གཅིག་ནང་ཨོ་སྒོར་ཁྲི་གཅིག་དང་ལོ་ལྔའི་ནང་སྒོར་ཁྲི་གསུམ་གཡར་ཆོག་པ་ཡིན། ཚད་དེ་ལས་བརྒལ་བ་ཡིན་ན་གཞུང་གི་རྒན་ཡོལ་སྐྱོབ་གསོ་ཐོབ་པར་བསྐྱར་ཞིབ་གནང་ངེས་རེད། ཡང Brown ལགས་ཀྱིས་ཁྱེད་ཀྱིས་དངུལ་འབོར་ཆེན་གཡར་པ་ཡིན་ན་སྟབས་མ་ལེགས་པའི་གནས་ཚུལ་བྱུང་ཚེ་རང་ཉིད་སྲུང་སྐྱོབ་ཆེད་ནང་མི་བར་བུ་ལོན་གྱི་གྲོས་མཐུན་ཡི་གེ་བཞག་ན་བརྟན་པོ་ཡོད་ཅེས་ཁོང་གིས་མུ་མཐུད་གསུངས་དོན།
People go bankrupt for lots of reasons. མི་མང་པོ་ཞིག་མ་རྩ་རྡིབ་པ་དང་ནད་པ་ཆགས་པ་བརྡབ་སྐྱོན་བྱུང་བ་སོགས་གང་ལྟར་མི་ཚེའི་ནང་བྱུང་རྐྱེན་མང་པོ་རེད། དེ་ཡང Brown ལགས་ཀྱིས་ནང་མི་བར་གྲོས་མཐུན་ཡི་གེ་བཞག་པ་ཡིན་ན་ཕ་མ་ཚོས་རང་ཉིད་ཀྱི་འོས་འགན་སྒྲུབ་ཀྱི་ཡོད་ལ་ཕྲུ་གུ་ཚོས་ཀྱང་རང་ཉིད་ཀྱི་ཕ་མ་ལས་རོགས་དངུལ་ལེན་པ་དེ་ཐོབ་ཐང་མ་ཡིན་པ་དེ་བུ་ལོན་ཡིན་པས་མ་འོངས་པ་ཇི་ལྟར་བུ་ལོན་འཇལ་འཆར་ཡོད་པ་སོགས་བཀོད་ན་སྒྲིག་ཁྲིམས་དང་མཐུན་པ་ཞིག་ཡིན།
གལ་ཏེ་ཁྱེད་ཀྱིས་དངུལ་གཡར་སའི་མི་དེ་ནད་པ་ཚབས་ཆེན་ཆགས་པ་དང་བཟའ་ཚང་ཁ་བྲལ་སོང་བ། བཟི་སྨན་དང་རྒྱན་རྩེད་སོགས་ལང་ཤོར་བ་སོགས་བྱུང་ན། ཁྱེད་ལ་གྲོས་མཐུན་གྱི་དཔང་ཡིག་ཡོད་པར་བརྟེན་དངུལ་དེ་དག་ཕྱིར་ལེན་ཐབས་གནང་ཆོག་ཡང་ལྷག་པར་དུ་བཟའ་ཚང་ཁ་བྲལ་སོང་ནས་ཁྲིམས་རར་གཏུགས་དགོས་པ་འདྲ་བྱུང་ཚེ་ཁྱེད་ཀྱིས་ཁྱིམ་ཚང་གི་ཁྲིམས་རར་ཞུས་ནས་བུ་ལོན་ཕྱིར་རག་ཐབས་གནང་ཆོག། Peter Antippa ལགས་ནི་མེལ་བྷོན་ནང་རྟེན་གཞི་ཡོད་པའི་ཁྲིམས་རྩོད་པ་ཞིག་ཡིན། ཁོང་གིས་ལས་ཀའི་ཉམས་མྱོང་བརྒྱུད Greek དང་དཀྱིལ་ཤར་གྱི་མི་ཚོགས་ཁྲོད་དུ་རང་ཉིད་ཀྱི་བུ་ཕྲུག་ལ་དཔལ་འབྱོར་རོགས་སྐྱོར་སྤྲོད་དགོས་པའི་གནོན་ཤུགས་ཆེན་པོ་མཐོང་བྱུང་ཞེས་ཡང་ཁོང་གིས་གསུངས་དོན། ཕ་མ་མང་པོ་ཞིག་གིས་སོ་སོའི་བུ་ཕྲུག་ཚོར་དངུལ་གྱི་རོགས་སྐྱོར་གནང་ཀྱང་མཐར་རང་ཉིད་ཀྱི་ཕྲུ་གུར་ཆ་བཞག་བཞིན་ཡོད་པར་བརྟེན་ཕ་མ་གཉིས་ཁང་པ་ལས་ཕྱིར་འབུད་བྱས་ནས་འགྲོ་ས་མེད་པའི་གནས་སྟངས་བྱུང་གི་འདུག་ཐབས་སྡུག་གི་གནས་སྟངས་དེ་འདྲ་བྱུང་ཚར་རྗེས་ཕ་མ་ཚོས་ང་ཚོ་སར་ཁྲིམས་ཀྱི་ལམ་སྟོན་བླངས་པར་ཡོང་གི་འདུག་དེ་ནི་ཧ་ཅང་ཕྱི་དྲགས་ཚར་བ་རེད། ཁྱེད་ཀྱི་བུ་ཕྲུག་ལ་བུ་ལོན་མ་གཡར་གོང་ནས་ང་ཚོ་ལས་ཁྲིམས་ཀྱི་ལམ་སྟོན་བླངས་ཡོད་ན་ད་ཆ་གནས་སྟངས་དེ་འདྲ་བྱུང་གི་མ་རེད། དེ་བཞིན Brown ལགས་ཀྱིས་ཕ་མ་ཚོས་རང་ཉིད་ཀྱི་བུ་ཕྲུག་ལ་ཡིག་ཆ་དང་དཔང་ཡིག་གང་ཡང་མེད་པའི་ཐོག་བུ་ལོན་གཡར་བ་ལས་སྒྲིག་ཁྲིམས་དང་མཐུན་པར་གྲོས་མཐུན་དཔང་ཡིག་བཞག་ཡོད་ན་འབྲས་བུ་བཟང་བ་འདུག་ཞེས་ཁོང་གིས། ལོ་བཅུའི་རྗེས་ལ་ཁྱེད་ལ་ཚ་བོ་ཚ་མོ་བྱུང་བ་དང། འཚོ་བ། ལྷིང་འཇགས་བྱུང་སྐབས་ཕ་མ་འགའ་ཤས་ཀྱིས་བུ་ལོན་དེ་ཕྱིར་སྤྲད་མི་དགོས་ཟེར་ནས་གང་ལྟར། ནང་མི་ཕན་ཚུན་བར་བསམ་ཤེས་དང་འཆམ་མཐུན་གུས་བརྩི་དང་ལྡན་པའི་ཐོག་གཅིག་ཕན་གཅིག་གྲོགས་ཐོག་ཚང་མའི་འཚོ་བ་གོང་སྤེལ་བཏང་ཐུབ་པ་ཡོང་གི་འདུག་ཨན་ཁྲི་པཱ་ལགས་ཀྱིས་ཀྱང་བུ་ལོན་གཡར་སྐབས་གྲོས་མཐུན་དཔང་ཡིག་མ་བཞག་པར་བརྟེན་རྙོག་དྲ་བྱུང་གི་ཡོད་པ་གསལ་པོ་རེད་འདུག་ཞེས་ཡང་ཁོང་གིས།

སིན་ཐི་ཡ་ཆུང་ལགས་ཀྱིས་གལ་ཏེ་ཁྱེད་རང་རང་ཉིད་ཀྱི་བུ་ཕྲུག་དང་ཐད་ཀར་བུ་ལོན་ཕྱིར་སློག་ཚུལ་སྐོར་བཀའ་མོལ་གནང་བར་མ་བདེ་བ་ཡོད་ཚེ། ངེས་པར་དུ་ཁྲིམས་དོན་རོགས་སྐྱོར་བརྒྱུད་ལམ་སྟོན་བླངས་ནས་མ་འོངས་པར་རྙོག་དྲ་ཅི་འདྲ་བྱུང་མ་བྱུང་གི་གྲ་སྒྲིག་གནང་དགོས་ཞེས་ཁོང་མོས་གསུངས་དོན།